ཉེ་དུས་གཟའ་འཁོར་སྔོན་མའི་རེས་གཟའ་པ་སངས་ཉིན་བལ་ཡུལ་གྱི་ནུབ་བྱང་རི་བོའི་ས་ཁུལ་དུ་ས་ཡོམ་ཤུགས་ཆེ་ཞིག་བརྒྱབ་པའི་ནང་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ཙམ་ཞིག་ལ་སྲོག་སྐྱོན་བྱུང་བ་དང་དེ་བཞིན་བཅུ་ཕྲག་འགའ་ཤས་ལ་རྨས་སྐྱོན་ཕོག་ཡོད་པ་མ་ཟད་མི་སྟོང་ཕྲག་མང་པོའི་སྡོད་ཁྱིམ་འཐོར་བཤིག་སུ་གྱུར་ཏེ་སྡོད་གནས་མེད་པའི་གནས་སུ་ལྷུང་ཡོད་པ་རེད། དེ་ཡང་རེས་གཟའ་ཉི་མའི་ཉིན་བལ་ཡུལ་གྱི Bheri River ཞེས་པའི་གཙང་པོའི་ཆུ་འགྲམ་དུ། ས་ཡོམ་འོག་སྲོག་སྐྱོན་བྱུང་བའི་ཕུང་པོ་བཅུ་གསུམ་འོར་འདྲེན་གྱིས་མེ་བསྲེགས་མ་བཏང་གོང་དུ་རྗེས་ཤུལ་ནང་མི་དང་ཉེ་དུ་གཉེན་ཚན་རྣམས་ཧ་ཅང་སེམས་སྡུག་ཆེན་པོའི་ངང་ངུ་བཞིན་རས་ཀྱིས་བཏུམས་པའི་ཕུང་པོའི་སྟེང་མེ་ཏོག་བཞག་པ་དང་དེ་བཞིན་ཧིན་རྡུ་བླ་མ་ཚོས་ཕུང་མཆོད་ཀྱི་ཆོ་ག་དང། སྨོན་ལམ་གསོལ་འདེབས་སོགས་བྱས་ཡོད་པ་རེད། གོང་ཞུས་ཕུང་པོ་བཅུ་གསུམ་ཞུགས་འབུལ་བྱས་པ་དེ་དག་བལ་ཡུལ་གྱི་ཇ་ཇར་ཀོཊ་རྫོང་སྡེའི་ཅུ་རི་གྲོང་གསེབ་ནས་ཡིན་པ་དང། ས་གནས་དེ་ནི་ས་ཡོམ་རྒྱག་ཡུལ་གྱི་ལྟེ་གནས་དེ་རེད་ཅེས་བརྗོད་པ་དང་འབྲེལ། ས་གནས་དེ་ཁུལ་ནས་མི་གྲངས་བརྒྱ་དང་ལྔ་རྐྱེན་ལམ་དུ་ཕྱིན་ཡོད་པ་དང་དེ་བཞིན་དེའི་ཉེ་འཁྲིས་སུ་ཆགས་པའི་རྫོང་སྡེ་རུ་ཀུམ་དུ་མི་གྲངས་ལྔ་བཅུ་ང་གཉིས་རྐྱེན་ལམ་དུ་ཕྱིན་ཡོད་པ་མ་ཟད་མི་གྲངས་བརྒྱ་དང་བརྒྱད་ཅུ་གྱ་བཞི་ཙམ་ལ་རྨས་སྐྱོན་ཕོག་ཡོད་པའི་འགྲེལ་བརྗོད་བྱས་འདུག། ཉེ་དུས་བལ་ཡུལ་ནང་ས་ཡོམ་རྒྱག་ཡུལ་ལྟེ་གནས་ཇ་ཇར་ཀོཊ་རྫོང་སྡེ་ནང་གནས་པའི་མི་རྣམས་ཀྱི་སྡོད་ཁྱིམ་ཕལ་ཆེ་བ་ས་རྡོ་དང། ཤིང་དུམ་བུ་དེ་འདྲ་བེད་སྤྱོད་བྱས་ཏེ་བཟོས་པ་ཤ་སྟག་ཡིན་པ་དང། ས་ཡོམ་བརྒྱབ་པའི་སྐབས་སྡོད་ཁང་དེ་དག་ལ་རྡིབ་སྐྱོན་བྱུང་བའམ་ཡང་ན་གནོད་སྐྱོན་ཆེན་པོ་ཕོག་སྟེ་ཕན་མེད་དུ་གྱུར་ཡོད་ཅིང། དེ་བཞིན་གྲོང་ཁྱེར་གྱི་ནང་ཨར་འདམ་སོགས་བསྲེས་སྦྱོར་བྱས་པའི་ཁང་པ་མཁྲེགས་པོ་དེ་ཚོ་ལ་ཡང་གནོད་སྐྱོན་ཕོག་ཡོད་ཅིང། ས་ཡོམ་གྱི་གོད་ཆག་འོག་རྐྱེན་ངན་བྱུང་མཁན་མང་ཆེ་བ་ནི་ས་རོ་རྡོ་རོའི་འོག་ཚུད་དེ་རྐྱེན་འདས་སུ་གྱུར་བ་ཤ་སྟག་ཡིན་ལུགས་ས་གནས་ཀྱི་འབྲེལ་ཡོད་མི་སྣ་ཚོས་འགྲེལ་བརྗོད་བྱས་འདུག་དེ་ཁུལ་གྱི་མི་སྟོང་ཕྲག་འགའ་ཤས་ཤིག་གིས་རེས་གཟའ་སྤེན་པའི་མཚན་མོ་གནམ་གཤིས་གྲང་ངར་ཆེན་པོ་དེའི་ནང་སྡོད་ཁྱིམ་མེད་པར་ཕྱི་ལ་ཉལ་ནས་སྡོད་དགོས་བྱུང་ཡོད་ཅིང། མི་མང་པོ་ཞིག་གིས་བལ་ཡུལ་གཞུང་གིས་རོགས་རམ་ཞིག་བྱས་ན་བསམ་ནས་ངང་སྒུག་བྱས་ནས་བསྡད་ཡོད་པ་དང། དེ་ཡང་ས་ཡོམ་གྱི་གོད་ཆག་འོག་སྡོད་ཁྱིམ་མེད་པར་གྱུར་མཁན་སམ་ཁཱར་ནཱ་བི་ཀ་ཟེར་བའི་བུད་མེད་ཞིག་གིས། ང་ཚོ་ནི་ཧ་ཅང་ཐབས་སྡུག་གི་གནས་སུ་ལྷུང་ནས་བསྡད་ཡོད། ང་ཚོ་ལ་ལྟོ་ཆས་ཟ་རྒྱུ་ཡང་མེད། ང་ཚོའི་སྡོད་ཁྱིམ་འཐོར་བཤིག་སུ་གྱུར་ཏེ། ང་ཚོར་ཡོད་པའི་བཟའ་བཅའི་རིགས་ཡོངས་རྫོགས་ས་རོ་རྡོ་རོའི་འོག་ལྷུང་སོང་ཞེས་བརྗོད་ཡོད་པ་རེད། བལ་ཡུལ་གཞུང་གིས་ས་ཡོམ་གྱི་གོད་ཆག་ཕོག་ཡུལ་ཁག་ལ་རོགས་རམ་བྱ་ཐབས་བྱེད་ཀྱི་ཡོད་ལུགས་བརྗོད་ཀྱི་ཡོད་ཅིང། དེ་ཡང་རེས་གཟའ་ཉི་མའི་ཉིན་བལ་ཡུལ་གྱི་བློན་ཆེན་ལྷན་ཚོགས་བསྐོང་ཚོགས་བྱས་ཏེ། ས་ཡོམ་གྱི་གོད་ཆག་ཕོག་ཡུལ་ཁག་ལ་འཕྲལ་དུ་དགོས་མཁོའི་རོགས་རམ་སྐྱེལ་འདྲེན་བྱེད་འཆར་ཡོད་པའི་གསལ་བསྒྲགས་སྤེལ་ཡོད་ཅིང། བལ་ཡུལ་གྱི་བློན་ཆེན་རེ་ཁཱ་ཤར་མཱ་ཡིས་གསར་འགོད་པ་ཚོར་ས་ཡོམ་གྱི་གོད་ཆག་ཕོག་ས་ཁག་ལ་བཟའ་བཅའི་རོགས་རམ་དང་དེ་བཞིན་འཕྲལ་སེལ་སྡོད་གནས་བསྐྲུན་རྒྱུ་མ་ཟད། ས་ཡོམ་གྱི་དོན་རྐྱེན་ནང་ཕན་མེད་དུ་གྱུར་བའི་སྡོད་ཁང་རྣམས་འཛུགས་སྐྲུན་སླར་གསོ་བྱ་རྒྱུ་བཅས་ཀྱི་འཆར་གཞི་ཡོད་ལུགས་འགྲེལ་བརྗོད་བྱས་ཡོད་པ་རེད། བལ་ཡུལ་གྱི་ཉེན་སྐྱོབ་ལས་མི་ཚོས་བཟའ་བཅའི་རོགས་རམ་སྐྱེལ་འདྲེན་བྱ་རྒྱུའི་ལས་དོན་བྲེལ་འཚུབ་ངང་སྤེལ་བཞིན་ཡོད་ནའང་ས་ཡོམ་གྱི་གོད་ཆག་ཕོག་ཡུལ་གྱི་མི་རྣམས་གནས་སྡོད་བྱ་ཡུལ་ས་གནས་ཁག་ནི་རི་བོའི་སྟེང་ལ་ཆགས་ཡོད་སྟབས་ས་ཡོམ་གྱིས་རྐྱེན་པས་ས་རུད་བརྒྱབ་སྟེ་གཞུང་ལམ་འགག་སྟེ་བཟའ་བཅའ་སྐྱེལ་འདྲེན་བྱ་རྒྱུར་རྐང་འགྲོས་ཀྱི་ཐོག་ནས་མ་གཏོགས་འགྲོ་ས་མེད་པའི་གནས་སྟངས་ཆགས་ཡོད་པ་རེད། ནེ་པལ་གངས་ཅི་གྲོང་ཁྱེར་གྱི་སྨན་ཁང་དུ་ཉལ་ཁྲི་བརྒྱ་ལྷག་ཙམ་ཞིག་ཡོད་པ་དེའི་ནང་སྨན་པའི་རུ་ཁག་ཞིག་གིས་རྨས་སྐྱོན་ཕོག་པ་ཚོར་སྨན་བཅོས་བྱེད་བཞིན་ཡོད་ཅིང། དེ་ཡང་གོང་ཞུས་སྨན་ཁང་དེའི་ནང་ཡོད་པའི་རྨས་སྐྱོན་ཕོག་པའི་བུད་མེད། Kunjan Pun། གྱིས། ངའི་ལག་པ་གཉིས་ཆག་སོང། ངའི་མགོའི་སྒང་ལ་རྨ་བཟོས་ཡོད། ངའི་རྒྱབ་ན་གི་འདུག་འོན་ཀྱང་སྟབས་ཡག་པ་ཅིག་ལ་རྒྱབ་ཚིགས་ཆག་མི་འདུག་ངའི་རྒྱབ་ཀྱི་སྒང་ལ་མེ་ཤིང་གཏོང་སའི་ཤིང་ཆེན་པོ་ཞིག་ཟགས་སོང། ད་ལྟ་ངའི་ལག་པ་གཉིས་ལ་གཤགས་བཅོས་བྱ་རྒྱུར་ངང་སྒུག་བྱས་ནས་བསྡད་ཡོད་ཅེས་བརྗོད་འདུག་བལ་ཡུལ་ནང་ས་ཡོམ་ཡང་སེ་རྒྱག་གི་ཡོད་ཅིང་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་ལྔའི་ལོར་ས་ཡོམ་འགུལ་ཚད་རིམ་པ་བདུན་དང་གྲངས་ཆུང་བརྒྱད་ཆེ་བ་ཞིག་བརྒྱབ་པའི་དོན་རྐྱེན་ནང་མི་དགུ་སྟོང་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་པ་རེད།